དད་པ། ཡོད་མདོག་ཁ་པོ་འདྲ་པོ་ཅིག་བྱས། ད་དེ་ཨ་ནི་ཆོས་ཞུས་ཚར་ནས་ཨ་ནི་ག་ལེ་ག་ལེ། ཨ་ནི། དམ་བཅའ་འདྲ་པོ་དེ་སུས་སུས་སུས་ཕར་གློད་ནས་སོ་སོ་གད་རོ་ད། ཨ་ནི་ཡང་བླ་མ་དེ་ལ་ཁ་བཏང། ད་དེས་དེ་ནས་སོ་སོ་བི་གའི་ངན་སོང་དུ་འགྲོ་ཡག་གི་རྒྱུ་ཅིག་ཆགས་གི་རོ་ད། དང་པོ་བི་གའི་ཐར་པ་ཐོབ་ཡག་གི་ཆེད་དུ་ཆོས་ཅིག་ཞུ་ཡོད་ཀྱི་རེད་བ་ད་ཆོས་ཞུ་ཡག་དེ་ཆོས་ཟེར་ཡག་དེ་སངས་རྒྱས་ཀྱི་བི་གའི་ཆོས་ག་འདྲ་ཞིག་གསུངས་པ་ཡིན་ན་གདུལ་བྱ་འཁོར་བ་ལ་འགྲོ་ཡག་གི་ཆེད་དུ་མ་གསུངས་པ་ཅིག་རྒྱུན་དུ་མེད་པ་ཡིན་དུས་ཆོས་ཞུ་དུས་གང་ལ་འོ་དེ་འདྲ་ཅིག་གོ་དགོས་རེད་བ་ད། དེ་ཡིན་དུས། དང་པོ་བརྟག་དཔྱད་ཡག་པོ་བྱེད་དགོས་རེད་བརྟག་དཔྱད་བྱས་ཚར་སོང་ན། ཨ་ནི་སོ་སོའི་བླ་མ་བསྟེན་ནས་བི་གའི་ཆོས་འབྲེལ་ཐོབ་ཚར་སོང་ན།

རོ། ད་ལྟ་དགེ་བའི་བཤེས་གཉེན་བསྟེན་ཟེར་དུས་གཅིག་གསུང་ཆོས་ཞུ་བ་དེ་དགེ་བའི་བཤེས་གཉེན་བསྟེན་པ་གཅིག་པོ་ལ་མཚོན་གི་འདུག་བ། དེ་གཅིག་པོ་མ་ལ་བ་ལ་གསུང་ཆོས་ཞུས་ནས་ད་བསྟེན་དགོས་རེད། དགེ་བའི་བཤེས་གཉེན་བསྟེན་དགོས་རེད། དགེ་བའི་བཤེས་གཉེན་མ་བསྟེན་ན། ཨ་ནི་བསྟེན་པའི་ཕན་ཡོན་དེ་ཚོ་གང་ག་ཡོང་གི་མ་རེད། བསྟེན་པའི་ཕན་ཡོན་བརྒྱད་འདུག་བ་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་འགྲོ་གི་མ་རེད། གསུང་ཆོས་ཞུ་བ་བི་གའི་ཆོས་ཞུ་བ་ཙམ་གྱིས་ཆོས་ཞུས། ཆོས་ཞུས་ནས་ཨ་ནི་བླ་མའི་བཀའ་བཞིན་སྒྲུབ་བཀའ་ག་རེ་ཟེར་ན་ཉམས་སུ་བླངས། གང་ཆོས་གསུང་ཡ་དེ་སོ་སོ་ལག་ཏུ་བླངས་ནས་བ་དང། ཨ་ནི་བསྟེན་པ་ཟེར་གྱི་རེད། དཔེར་ན་སྤུ་གུ་ཆུང་ཆུང་ལོ་བཞི་ལྔ་གཅིག་ཕ་མ་ལ་བསྟེན་པ་འདྲ་པོ་ཅིག་བསྟེན་དགོས་བ་ད་དོན་དག་དེ། འོ་ད་ལོ་བཞི་ལྔ་ཙམ་དེ་གས་ད་ག་གི་ག་དུས་ཡིན་ནའི་ཕ་མ་མ་གཏོགས་བསམ་བློ་འཁོར་ཡ་ཡོད་མ་རེད། ག་བར་འགྲོ་དགོས་བ་ག་རེ་ཅིག་ཟ་དགོས་བ་ཡིན་ན་འཐུང་དགོས་ཡིན་ན་ཕ་མ་ལ་སྐད་ཆ་དྲི་ཡ་ཕ་མ་ཕ་མ་ལ་བསྟེན་ད་སེམས་ཁོ་རང་ཆ་ཚང་ཕ་མའི་ཆ་ཚང་ཅིག་བྱེད་དགོས་བ་རོ་ད་ཁོ་འགྲོ་སྟངས་འདྲ་པོ་དེ། ཏཱ་ལ་ཡར་ལོ་ཉི་ཤུ་རྩ་གྲངས་བཅོ་བརྒྱད་བཅུ་དགུ་སླེབས་ཚར་སོང་ན་དེ་དུས་རང་བསྟེན་གི་མ་རོ་བ་ད་ཕ་མ་ལས་ང་འཇོན་པོ་ཡོད་མདོག་མདོག་བྱེད་གི་རོ་བ་ད་རོ་བ་ད་ཕ་མ་ཞེས་ར་ཅའི་ཤེས་གི་མེད་མདོག་མདོག་པ་རོ་བ་ད་ཤེས་གི་ང་ཏོག་ཙམ་འཇོན་པོ་ཡོད་མདོག་མདོག་བྱེད་གི་རོ་སྤུ་གུ་ཏོག་ཙམ་ཡར་ཆེན་པོ་ཆགས་ད་སྤུ་གུ་ལོ་བཞི་ལྔ་ཙམ་དེ་ཚོ་གི་ད་ག་རེ་ཡིན་ནའི་མེད་ནའི་བི་གའི་རོ་བ་ད་ཨ་ནི་ཕ་མ། བསྟེན་ཏེ་ཡོད་ལ་ཕ་མ་བསྟེན་ཟེར་ཡ་ཅིག་ཨོ་དེ་འདྲ་ཅིག་བསྟེན་དགོས་པའོ། བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ལམ་ལ་ཡར་འགྲོ་མཁན་གྱི་ཨོ་དང་གདུལ་བྱ་གཅིག་ཡིན་ན་དགེ་བའི་བཤེས་གཉེན་བསྟེན་ཟེར་ཡ་དེ་སོ་སོའི་སྐྱིད་སྡུག་ལེགས་ཉེས་ག་རེ་བྱུང་ན་ཡང་ད་དགེ་བའི་བཤེས་གཉེན་ལ་བརྟེན་ནས་བྱེད་དགོས་ཡ་གཅིག་ད་དོན་དག་དེ་སོ་སོའི་སྣ་ཐག་དེ་དགེ་བའི་བཤེས་གཉེན་ལ་རྩིས་སྤྲད་དགོས་གོ་ད་དོན་དག་དེ་རེད། གླང་གོག་དེ་མཚོན་ན་རེ་བ་ད། སོ་སོ་སྣ་ཐག་ཅིག་རེ་བ་ད་སྣ་ཐག་དེ་བི་གའི་བདག་པོའི་ལག་པ་དེ་ལས་དེ་ནི་ད་ག་བ་ཁྲིད་ཁྲིད་རེ་བ་ཡར་ཁྲིད་ན་ཡར་ཁྲིད་རྒྱུ་རེ་མར་ཁྲིད་ན་ཁྲིད་གཡང་ལ་ཕར་ཁྲིད་ན་འགྲོ་ཞུ་རྒྱུ་རེ་གླང་གོག་དེ་ཚོ་རེ་བ་ད་བདག་པོ་དེ་གའི་གླང་གཡང་ལ་ཕར་ཁྲིད་ན་འགྲོ་རྒྱུ་རེ་དོན་དུ་རེ། བདག་པོ་མི་གཞན་ཅིག་གིས་འཐེན་སོང་ན་ཁོས་འཐེན་འཐེན་བྱེད་གི་རེ་བ་ད་ངོ་ཤེས་གི་མེད་ན་འཐེན་འཐེན་བྱེད་དུ་སོ་སྣ་དེ་ཆད་ཆོག་ཆོག་བྱེད་ཕར་འཐེན་ཚུར་འཐེན། ཡང་ན་རྒྱབ་ལོགས་ནས་ཡང་ཅིག་གཞུ་དགོས་རེ་བ་ད་སྦྱིན་བདག་འདྲ་བོ་དེ་གའི་ཁྲིད་འགྲོ་ན་ད། སྐད་རྒྱག་གི་ཨང་ཟེར་ག་བྱེད་ན་དེ་མཉམ་དུ་རྒྱུགས་འགྲོ་རོགས་ཟེར་ཁོ་བོས་ཨོ་དེ་འགྲིག་གི་སོ་འདྲ་བོ་བསྟེན་ཟེར་བསྟེན་སྟངས་དེ་སྔོན་གྱི་དེ་ནས་གྲུབ་ཆེན་ཚོས་འོ་ན་རྗེ་བཙུན་མི་ལ་རས་པས་ཨོ་དང་མར་པ་བསྟེན་སྟངས་ཨོ་དང། དེ་ནས་མར་པས་དེ་ནས་དེ་གའི་ནཱ་རོ་པ་བསྟེན་སྟངས་ཨོ་པཎ་ཆེན་ནཱ་རོ་པས་དེ་ནས་ཏེ་ལོ་པ་བསྟེན་སྟངས་ཨོ་དེ་རེད། ད་དེ་ཅིག་སྣ་ཐག་དེ་རྩིས་སྤྲད་དགོས་གི་ཡོད་ཙང་ཨ་ནི་དང་པོ་བརྟག་དཔྱད་ཡག་པོ་བྱེད་དགོས་རེད། སོ་སོ་སྣ་ཐག་རྩིས་སྤྲད་ས་དེ་མི་གང་བྱུང་མང་བྱུང་ལ་སོ་སོ་སྣ་ཐག་དེ་རྩིས་སྤྲད་ན་འགྲིག་གི་མ་རོ་བ། སོ་སོ་སྣ་ཐག་ཐག་པ་དེ། གང་བྱུང་མང་བྱུང་རྩིས་སྤྲད་བཞག་ན་ཨ་ནི་གང་བྱུང་མང་བྱུང་ཆགས་གི་རོ་བ་ད་ཡ། ཡ་ཞེས་བ་ཞེས་རོ་བ་ད་ཨ་ནི་སོ་སོ། དེ་ཡིན་དུས་དང་པོ་བརྟག་དཔྱད་བྱེད་དགོས་ཡ་རྒྱུ་མཚན་དེ་རེད། སྣ་ཐག་རྩིས་སྤྲད་དགོས་ཀྱི་མེད་ན་བརྟག་དཔྱད་བྱེད་དགོས་ཡ་གལ་ཡོད་མ་རེད་དེ་ནས་རོ་བ་ད་བླ་མ་མང་དག་བྱུགས་ཀྱི་བར་བསྟེན། བསྟེན། ཨ་ནི་སྣ་ཐག་དེ་སོ་སོ་ཨམ་བ་ནང་བཅུག། བཙུགས། ཨ་ནི་བླ་མས་ཡར་གསུངས་སོང་ན་སོ་སོ་མར་བཅུག། བླ་མས་མར་གསུངས་ཟེར་ན་སོ་སོ་ཡར་ཡིན། བླ་མ་ལས་སོ་སོ་མཁས་པ་འདྲ་པོ་རེད་ཅེས་སོ་སོ་འཇོན་པ་འདྲ་པོ་ཡར་བསམ། རེ་བ་ད། བླ་མ་ད་གལ་ཤེས་ཀྱི་མ་རེད་ཟེར་ན་རེ་བ་ད་དཔེ་ཆ་དེ་མ་གཏོགས་ཅང་ཤེས་ཀྱི་ཡོད་ཀྱི་མ་རེད་བསམ། རེ་བ་ད། ད་ལྟ་སེ་བཏང་ན་ད་དྲག་གི་ཡོད་ཀྱི་རེད་མ་གཏོགས་གཞན་དག་ད་ང་འཇོན་པ་ཡོད་ཟེར་ཡག་ཆ། དེ་བསམ་དེ་གའི་རོ་ད། དེ་བྱས་ཏེ་སངས་རྒྱས་ལས་ང་མཁས་ཆེ་བའི་ཕྲུ་སྐད་ཟེར་དེ་རེད་སངས་རྒྱས་ལས་ང་མཁས་ཀྱི་ཡོད་ཟེར། ད་སོ་སོ་སངས་རྒྱས་ཡིན་ན་ནི་བཤེས་གཉེན་ཅང་བསྟེན་དགོས་ཡ་མི་འདུག་བ་སངས་རྒྱས་ཚར་རེད། ད་སངས་རྒྱས་མིན་པའི་ཤུགས་ཀྱིས་ད་དགེ་བའི་བཤེས་གཉེན་དེ་སངས་རྒྱས་ཆགས་བསྡད་ཡོད་རེད་པ་སོ་སོ་སེམས་ཅན་རེད་པ་ད། དེ་ཡིན་ན་ད་མཁས་པ་དེ་ལ་དགེ་བའི་བཤེས་གཉེན་བརྩི་དགོས་རེད་པ་ད། སོ་སོ་འདོད་ནའང་མ་འདོད་ནའང་བསྟེན་ཚར་དུས་ཚེ་དང་བསྟེན་ཟེར་དེ་ལ་གོ་རྒྱུ་ཅིག་ཡོད་རེད། རེད་པ་ད་ཆོས་ཞུ་ཟེར་དུས་གཅིག་པོ་ཆོས་མ་རེད། ཆོས་འབྲེལ་ཞུ་ཆོས་ཞུ་ཟེར་ཅིག་རེད་པ་ད། ད་དེ་ཚོ་དེ་རེད། གང་ཕྱིར་བྱང་ཆུབ་འདོད་ན་ནི་དགེ་བའི་བཤེས་གཉེན་བསྟེན་དགོས་ཀྱི་ཡོད་རེད། འདིར་དེ་ཡིན་དུས་ད་ལྟ་བསྟེན་སྟངས་འདི་ལ་ད་དེ་རེད་པ་ད། དགེ་བའི་བཤེས་གཉེན་བསྟེན་ན་དེ་ནི་ཕན་ཡོན་བརྒྱད། དང་པོ་དེ་དེ་ནི་དགེ་བའི་བཤེས་གཉེན་བསྟེན་ན་ནི་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། དེ་བསམ་བློ་བཏང་དེ་ལ་དཔྱད་སྒོམ་བྱས་ཉེ་བ་ཟེར་དེ་བསྒྲུབ་བྱ་དེ་བཞག་ཨ་ནི་ཉེ་བའི་རྒྱུ་མཚན་ག་རེ་རེད། ད་དེ་ལ་དེ་ནི་དགེ་བའི་བཤེས་གཉེན་བསྟེན་ནས་དགེ་བའི་བཤེས་གཉེན་གྱིས་ཆོས་གསུངས་པ་དེ་སོ་སོ་ལག་ཏུ་བླངས།

ད་ཡང་དེ་ནི་དགེ་བའི་བཤེས་གཉེན་བསྟེན་ནས་ཨ་ནི་དགེ་བའི་བཤེས་གཉེན་ལ་བི་གའི་མཆོད་པ་ཕུལ་ནས་རེ་བ་དང་ཚོགས་བསགས་ནས་བསོད་ནམས་ཀྱི་ཚོགས་འདྲ་པོ་བསགས་ནས་དེ་འདྲ་བྱེད་ཀྱི་ཡིན་ན་ཞེ་དྲག་གི་བི་གའི་མཆོད་པའི་ཡུལ་གྱི་མཆོག་ཏུ་གྱུར་པ་འདྲ་པོ་དེ་རང་གི་དགེ་བའི་བཤེས་གཉེན་རེད་དེ་ཡིན་དུས་རེ་བ་དང། དེ་ནི་འོ་ན་དེ་འདྲས་ཀྱི་དེ་ནི་བསོད་ནམས་ཀྱི་ཚོགས་རྫོགས་ནས། རེད་པ་ད། དེ་འདྲའི་གི་དེ་ནས། ཨ་ནི་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་འགྲོ་ཡག་འདྲ་པོ། ཨོ་དེ་འདྲའི་གི་བསམ་བློ་བཏང་ཡག། མི་འདྲ་བ། གཉིས་གསུང་གི་འདུག་བ། ཨོ་དེ་རེད། ཨོ།

ཕྱོགས་བཅུའི་སངས་རྒྱས་རྣམས་ཀྱིས་རང་ལ་ཆོས་སྟོན་པར་བཞེད་ཀྱང། ལོངས་སྐུ་ལྟ་ཞོག། སོ་སྐྱེ་ལས་དག་ཡན་ཆོད་ལ། སྣང་དུ་རུང་བའི་མཆོག་གི་སྤྲུལ་སྐུ་དངོས་སུ་མཇལ་བའི་སྐལ་བ་ཙམ་ཡང་མེད་པས། ད་རེད་པ་དང་ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་ཐམས་ཅད་ཀྱིས་སོ་སོ་ལ་ཆོས་སྟོན་པ། ཆོས་སྟོན་བཞེད་ཀྱི་ཡོད་རེད། སོ་སོའི་དོན་མཛད་དགོས་རེད་པ་དང་སོ་སོ་སེམས་ཅན་ཡིན་ཙང། ཨ་ནི་དོན་མཛད་དགོས་རེད་ཆོས་སྟོན་བཞེད་ཀྱི་ཡོད་རེད་དེ་ང་ཚོ་གིས་ལོངས་སྐུ་ལྟ་ཞོག་ལོངས་སྐུ་མཇལ་ཡས་དང་ལོངས་སྐུ་མངོན་སུམ་དུ་མཇལ་ཡས་དང་ཕར་ལྟ་ཞོག་ཨ་ནི་སོ་སྐྱེ་ལས་དག་ཡན་ཆོད་ལ་སྣང་དུ་རུང་བའི་མཆོག་གི་སྤྲུལ་སྐུ་དངོས་སུ་ཕེབས་པ་ཡིན་ན་ཡང་ང་ཚོ་མཇལ་ཐུབ་ཀྱི་མ་རེད་རེད་བ་དང་མཇལ་བའི་སྐལ་བ་ཙམ་ཡང་མེད་པས། སྐུ་དངོས་སུ་བསྟན་ནས་ཆོས་སྟོན་པ་རང་ཅག་གི་སྐལ་བ་མ་གྱུར་ཅིང། དེས་ན་རང་གི་སྐལ་བ་དང་འཚམས་པའི་སྐུ་ཞིག་བསྟན་ནས་ཆོས་སྟོན་དགོས། ད་སོ་སོ་ལ་ཆོས་སྟོན་དགོས་རེད། མཛད་པ་གང་ག་ནང་གི་མཆོག་ཏུ་གྱུར་པ་དེ་ཆོས་སྟོན་པའི་མཛད་པ་དེ་རེད། དེ་དང་མཛད་པ་མཆོག་ཏུ་གྱུར་པ་དེ་གནང་དགོས་རེད་བ་ད་སངས་རྒྱས་ཚོས་མཛད་པ་བད་གའི་མཆོག་ཏུ་གྱུར་པ་ཟེར་ན་ཡག་ཤོས་ཕན་ཐོགས་ཆེ་ཤོས་དེ་གནང་དགོས་ཅིག་རེད་བ་ད་དེ་ཡིན་དུས་སོ་སོ་ལ་བས་སངས་རྒྱས་ཚོ་གིས་བས་ཆོས་ནི་གསུང་དགོས་གི་ཡོད་རེད་ཨ་ནི་ཆོས་གསུང་དུས་གང་ན་རྣམ་པ་ག་འདྲ་བསྟན་ནས་ཕེབས་གི་ཡོད་རེད་ཟེར་ན་ད་སོ་སོ་དང་འཚམས་པ་ཅིག་བྱས་ནས་ཡིན་དགོས་བ་ད་དེས་ན་རང་གི་སྐལ་བ་དང་འཚམས་པའི་སྐུ་ཞིག་བསྟན་ནས་ཆོས་ཆོས་སྟོན་དགོས་དེའི་ཕྱིར་དེང་སང་འདུས་སྡེ་རྣམས་ཀྱིས་འཐུས་མི་བཏང་བ་བཞིན་དུ་ཕྱོགས་བཅུའི་རྒྱལ་བ་རྣམས་ཀྱིས་རང་རེའི་ཆེད་དུ་བླ་མ་སྤྲུལ་ལ་དེ་ལ་བརྟེན་ཚུལ་ཚུལ་བཞིན་བྱས་ན། ད་ཕྱོགས་བཅུའི་རྒྱལ་བ་ཚོས་རང་ལ་བེ་གའི་ཆོས་བསྟན་ཡག་གི་ཆེད་དུ་སོ་སོ་དང་འཚམས་པའི་དེ་ནས་བླ་མ་སྤྲུལ་ནས་བླ་མའི་རྣམ་པ་བྱས་ནས་ཕེབས་པ་རེད། བླ་མ་དེ། དེ་ཡིན་དུས་ཕེབས་པའི་བླ་མ་དེ་ལ་བསྟེན་ཚུལ་དེ་ཡག་པོ་ཅིག་བྱས་བཞག་ན། སོ་སོ་གིས། རེད་པ་ད། དེ་ལ་བསྟེན་ཚུལ་ཚུལ་བཞིན་བྱས་ན་སངས་རྒྱས་རྣམས་ཀྱིས་ཀྱང་མཁྱེན་ཅིང་དགྱེས་པར་འགྱུར་བ་ཡིན། དགྱེས་ཚུལ་ཡང་བདུད་རྩི་སྙིང་པོ་ལས། བཤེས་གཉེན་དམ་པ་ཚུལ་བཞིན་བསྟེན་བྱས་ཏེ་དེ་ནི་མྱུར་དུ་སྲིད་ལས་གྲོལ་བར་འགྱུར། ཨོ་ད་དེ་བས་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་གྱི་འདུག། རེད་པ། དེ་ཡིན་ཙང་ད་དེ་མགྱོགས་པོ་བེ་སྲིད་པ་ལས་བེ་གའི་འཁོར་བ་ལས་བེ་ཐར་ཐུབ་ཀྱི་རེད་དགོངས་ནས་ཐུགས་མཉེས་པོ་ཡོང་གི་ཡོད་རེད། རེད་པ། ད་ལྟ་ཕྱོགས་བཅུའི་རྒྱལ་བ་ཐམས་ཅད་ཀྱིས་བེ་གའི་འཐུས་མི་གི་ཚུལ་འདྲ་པོ་བཏང་བཞག་ཡག་དེ་ལ། བསྟེན་ཚུལ་ཡག་པོ་བྱས་བཞག་ན། དེ་ཚོ་ཐུགས་མཉེས་པོ་ཡོང་གི་རེད། དཔེར་ན་དགོན་པ་འདས་སོང་གི་འདུག་དགོན་འདི་བྱེད་ཀྱི་བེ་ཀའི་འཐུས་མི་འདྲ་བོ་ཅིག་གཞན་དག་ཅིག་ལ་བཏང་ཡོད་ན་འོ་དེ་ལ་ཅིག་སྣེ་ལེན་ཡག་པོ་བྱེད། བེ་ཀའི་ངོས་ལེན་འདྲ་བོ་ཅིག་སྣེ་ལེན་བྱེད་པའི་ཡག་པོ་བྱས་ཡོད་ན་ཨ་ནི་དེའི་གནས་ཚུལ་དེ་ཚོ་གོ་ཡོང་དུས་ཨ་ནི་འདི་དགོན་པའི་ད་དགེ་འདུན་ཡིན་ན་རེད་སྒང་ག་བེ་ཀའི་དགའ་བོ་ཡོང་གི་རེད་བ་ད་འོ་ཁོ་ཚོས་ང་ཚོའི་བཏང་བའི་འཐུས་མི་དེ་ངོས་ལེན་བྱས་འོ་ད་ཞེ་དྲག་གི་དེ་བྱས་ཤག། ད་ཁོང་ཚོས་ཚུར་ཅིག་བཏང་པ་ཡིན་ན་ང་ཚོས་དེ་ཡང་ཡག་པོ་བྱེད་དགོས་རེད་ད་ཟེར་རོགས་བྱེད་རོགས་ད། མ་བྱས་ན་ང་ཚོས་དེ་བཏང་ཕར་བཏང་དུས་ག་ལ་ཁོང་ཚོས་ཡག་པོ་ཞིབ་པོ་བྱས་པ་རེད་ད་ཟེར་གྱི་ཡོད་རེད་འཐུས་མི་དེ། ཨོ་དེ་འགྲིག་དེ་འགྲིག་གི་བཟོ་འདྲ་པོ་ཕྱོགས་བཅུའི་རྒྱལ་བ་ཐམས་ཅད་ཀྱི་པའི་འཐུས་མི་བླ་མ་བཏང་བཞག་ཡ་དེ་བཤེས་གཉེན་བསྟེན་ཚུལ་ཡག་པོ་བྱས་བཞག་ན་ཕྱོགས་བཅུའི་རྒྱལ་བ་ཐམས་ཅད་ཀྱི་ད་ང་ཚོའི་བེ་གའི་འཐུས་མི་འདྲ་པོ་བཏང་ཡ་དེ་གོ་ཆོད་བཞག། བཤེས་གཉེན་ཡག་པོ་བསྟེན་གི་འདུག་ད་ཁོ་པའི་སྲིད་ལས་མྱུར་དུ་གྲོལ་གི་རེད་ཟེར་དགོངས་ནས་ཐུགས་མཉེས་པོ་ཆགས་གི་རེད། བུ་ལ་ཕན་པ་སྒྲུབ་པ་མས་མཐོང་བཞིན་རྒྱལ་བ་མ་ལུས་ཐུགས་ཡིད་གཏིང་ནས་དགྱེས། ཞེས་གསུངས་པ་བཞིན་རྒྱལ་བ་རྣམས་ཀྱིས་མས་བུ་གཅིག་པ་ལ་བརྩེ་བ་ལྟར། རང་ཅག་རྣམས་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་གྲོལ་བའི་ཐབས་ཁོ་ན་མཛད་པ་དེའི་ཕྱིར་ལེགས་ཚོགས་ཐམས་ཅད་ཀྱི་རྩ་བ་བླ་མ་བསྟེན་ཚུལ་ཇི་བཞིན་བྱུང་བ་ན་དེ་མཁྱེན་ནས་བཞེད་དོན་སྒྲུབ་པ་སྒྲུབ་པས་མཉེས་པ་ཡིན། བཞེད་དོན་སྒྲུབ་པས་བཞེད་དོན་སྒྲུབ་པ་ཡིན་ཙང། དོན་དག་དེ་སྒྲུབ་པ་ཡིན་ཙང་ཨ་ནི་མཉེས་ཀྱི་རེད། མཉེས་པ་ཡིན། ད་རྒྱལ་བ་རྣམས་དགྱེས་པར་འགྱུར་སྟངས་གཅིག་དེ་རེད། ད་གཉིས་པ་ནི་བླ་མ་ཚུལ་བཞིན་མ་བསྟེན་པར་སངས་རྒྱས་ལ་མཆོད་པ་ཇི་ལྟར་ཕུལ་ཡང་མི་དགྱེས། སོ་སོའི་དགེ་བའི་བཤེས་གཉེན་དེ་ཡག་པོ་ཅིག་མ་བསྟེན། དེ་མ་ཡིན་པའི་དཔེ་གི་སངས་རྒྱས་ལ་བའི་སྟོང་མཆོད་དང་ཁྲི་མཆོད་དང་འབུམ་མཆོད་དང་ག་འདྲ་ཅིག་བ་ཕུལ་བཞག་ན་ཨོ་ད། སངས་རྒྱས་དེ་ཚོའི་ཐུགས་མཉེས་པོ་ཡོང་གི་མ་རེད། དེ་བསྟེན་ཚུལ། དེ་བསྟེན་ཚུལ་ཇི་བཞིན་བྱུང་ན་འཇམ་དཔལ་ཞལ་ལུང་ལས། འདི་ཡི་དོན་ལྡན་འགའ་ཞིག་ལ་ང་ནི་དེ་ཡི་ལུས་གནས་ཏེ། སྒྲུབ་པོ་གཞན་ལ་མཆོད་པ་ལེན། དེ་ཡིས་དེ་མཉེས་རང་གི་རྒྱུད་ལས་ཀྱི་སྒྲིབ་པ་དག་བྱེད་དོ་ཞེས་པ་ལྟར། རྒྱལ་བ་རྣམས་སྤྱན་མ་དྲངས་ཀྱང་བླ་མའི་སྐུ་ལ་བཞུགས་ནས་རང་གི་མཆོད་པ་དགྱེས་བཞིན་བཞེས་པར་འགྱུར། འོན་ཏེ་བླ་མ་ལ་མཆོད་པ་ཅིག་ཕུལ་བ་མཆོད་པ་ཕུལ་ད་བླ་མ་བསྟེན་ཚུལ་ཡག་པོ་བྱས་ནས་མཆོད་པ་ཅིག་ཕུལ་བ་ཡིན་ན། དེ་ནི། གང་དེ་རྒྱལ་བ་རྣམས་བས་བླ་མའི་སྐུ་ལུས་ལ་བཞུགས་ནས་བས། སྤྱན་མ་དྲངས་ན་ཡང་བས་བླ་མའི་སྐུ་ལུས་ལ་བཞུགས་ནས་བས་ཀྱི་མཆོད་པ་དེ་ཚོ་བཞེས་ཡོང་གི་རེད། དེས་ན་རྒྱལ་བ་སྲས་བཅས་ལ་མཆོད་པ་ཕུལ་ཀྱང་ཕུལ་བའི་ཕན་ཡོན་ལས་ཁ་སང་ཞུས་ཡིན་པ་ཕུལ་བའི་ཕན་ཡོན་ལས་དགྱེས་བཞིན་བཞེས་པའི་ཕན་ཡོན་མི་འབྱུང་ལ། བླ་མ་ལ་ཕུལ་བས་ནི་རྒྱལ་བ་སྲས་བཅས་ལ་ཕུལ་བ་དང་བཞེས་པའི་ཕན་ཡོན་གཉིས་ཀ་འབྱུང། ར་བ་ད་ཙེ་ནི། ད་དེས་དེ་ནས། བཤེས་གཉེན་ཚུལ་བཞིན་བསྟེན་ན་རྒྱལ་བ་རྣམས་དགྱེས་པར་འགྱུར་བ། ད་རྒྱས་པར་འཇུག་སྟངས་ཀྱི་བསམ་མནོ། བཏང་སྟངས་མི་འདྲ་བ་གཉིས་འདུག་བ། འདི་རེད། འོང། འདི་བྱས་དེ་ནས། ད་གསུམ་པ་བདུད་དང་སྡིག་གྲོགས་ཀྱིས་མི་ཚུགས་པ། ནི། དགེ་བའི་བཤེས་གཉེན་བསྟེན་ན། ཨ་ནི་བདུད་དང་སྡིག་གྲོགས་ཀྱིས་ཚུགས་ཀྱི་མ་རེད། དེ་ག་རེ་ཟེར་ན་མདོ་ལས་གསུངས་པ་བཞིན་བཤེས་གཉེན་ཚུལ་བཞིན་དུ་བསྟེན་པས་ནི་བསོད་ནམས་ཆེན་པོ་འཕེལ་ལ། ད་བསོད་ནམས་འཕེལ་དགེ་བའི་བཤེས་གཉེན་ཡག་པོ་བསྟེན་མཁན་དེ་འོ་ད་སྐད་ཅིག་རེ་རེ་ལ་ཡང་པའི་བསོད་ནམས་དཔག་ཏུ་མེད་པ་བསགས། འཕེལ་འགྲོ་གི་ཡོད་རེད་བ་ད། དེ་ཡིན་ཙང། བསོད་ནམས་ཆེན་པོ་འཕེལ་ལ། དེ་འཕེལ་བས་ནི་བདུད་དང་སྡིག་གྲོགས་ཀྱིས་ཚུགས་པར་མི་འགྱུར་ཏེ་མདོ་རྒྱ་ཆེར་རོལ་པ་ལས། བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་འགྲུབ། བདུད་བཅོམ་ནས་ནི་བྱང་ཆུབ་མྱུར་དུ་རེག་པར་འགྱུར། ཅེས་དང། ད་ལུང་དྲངས་གནང་འདུག། ཅེས་དང། གཞན་ཡང་བསོད་ནམས་ལྡན་པའི་མི་དག་ལ་ལྷའམ་བདུད་ཀྱི་རིགས་དག་གིས་བར་ཆད་བྱ་བར་མི་ནུས་སོ་ཞེས་གསུངས་པ་ལྟར་ཡིན་གསུངས། ད་བཤེས་གཉེན་བསྟེན་ཚུལ་ཡག་པོ་ཞིག་བྱས་བསྡད་མཁན་གཅིག་ཡིན་ན་ད་དེ་ལ་བི་ཀའི་བདུད་དང། རེད་བ་ད། འོ་ད་སྡིག་གྲོགས་དང། དེ་འདྲས་ཀྱིས་བི་ཀའི་གནོད་པ་བྱེད་ཐུབ་ཀྱི་མ་རེད། བདུད་ཀྱི་དབང་དུ་འགྲོ་ཐུབ་ཀྱི་མ་རེད། སྡིག་གྲོགས་ཀྱི་དབང་དུ་འགྲོ་ཐུབ་ཀྱི་མ་རེད། འོ་དེ་རེད། ཞེས་གསུངས་པ་ལྟར་ཡིན། རེད་རེད་ར་བ་ད་བི་ཀའི་བསོད་ནམས་ཀྱི་སྟོབས་ཀྱིས་འགྲུབ་དགོས་ཀྱི་ཡོད་ར་བ་ད་ང་ཚོ་བདེ་སྐྱིད་གང་ག། བསོད་ནམས་ལ་བརྟེན་ནས་བི་གའི་བ་ས་ནས་བི་བསོད་ནམས་ཡོད་ན་ཨ་ནི་བི་གའི་བདེ་སྐྱིད་ཡོང་གི་ཡོད་རེད། བསོད་ནམས་མེད་ན་བདེ་སྐྱིད་ཡོང་ཡ་ཡོད་མ་ར་བ་ད། བྱས་ཙང་དགེ་བའི་བཤེས་གཉེན་ཅིག་བསྟེན་ན་ད་བི་གའི་བསོད་ནམས་གསག་ས་གི་ཡུལ་ཡོད་ན་མེད་ན་དེ་དགེ་བའི་བཤེས་གཉེན་བླ་མ་དེ་ཡིན་ཙང། ཡང་ན་བཤེས་གཉེན་ཚུལ་བཞིན་དུ་བསྟེན་པ་ཡིན་ན་བསོད་ནམས་འཕེལ། ཆེན་པོ་ཆགས་ནས་ཨ་ནི་བི་ཀའི་བར་ཆད་ཀྱིས་ཚུགས་ཀྱི་མ་རེད་གསུངས་པ་འོ་དེ་རེད། ད་བཞི་པ་ཉོན་མོངས་ཉེས་སྤྱོད་ཐམས་ཅད་རང་ཤུགས་ཀྱིས་འགགས་པ་ནི་ཟེར། ད་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་ན་ཉོན་མོངས་པ་དང་ཉེས་པའི་སྤྱོད་ཐམས་ཅད་རང་ཤུགས་ཀྱིས་འགགས་པ། བཤེས་གཉེན་ལ་བསྟེན་པས་སྤང་བླང་རྣམས་ཚུལ་བཞིན་ཤེས་ནས། ཨ་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན། ཨ་ནི་སྤང་ཡ་དང་བླང་ཡ་དང། འོ་དེ་ཚོ་བི་གས་སོ་སོས་ཤེས་པ་བྱས། རེད་བ་ད་མ་ཤེས་པ་ལྟུང་བ་འབྱུང་བ་ཟེར་ཡ་ནང་ལྟར་གྱིས་མ་ཤེས་པ་དེ་ནི་ཉེས་པ་འབྱུང་ཡ་གི་གཞི་ཡིན་དུས། དེ་ཚོའི་དགེ་བའི་བཤེས་གཉེན་ལ་བསྟེན་ནས་ཤེས་པ་བྱས། ཤེས་པ་ནང་ལྟར་གྱིས་དེ་ནས་སོ་སོའི་སྤང་བླང་བྱས། དགེ་བའི་བཤེས་གཉེན་ཡག་པོ་བསྟེན་གྱི་ཡོད་ཙང་ད་དེའི་བཀའ་བརྩི་དགོས་རེད་བ་ད། འདི་སྤང་དགོས་འདི་བླང་དགོས་ཟེར་ཡ་དེ་དེ་ཡིན་དུས་སྤང་བླང་ཚུལ་བཞིན་ཤེས་ནས་དེ་ལྟར་བྱས་ལ། དེར་མ་ཟད་ད་ལྟར་བཤེས་གཉེན་གྱི་མདུན་དུ་སྡོད་པ་དང། དགེ་རྒན་གྱི་རྩར་སྡོད་པ་རྣམས་ཉེས་སྤྱོད་རང་ཤུགས་ཀྱིས་འགག་པ་བཞིན་ཡིན་ཏེ་རེད་བ་ད། སྤུ་གུ་སྤི་གའི་ཚུབ་ཏི་ར་ཅི་སི་གུ་ར་ཅི་ཡིན་ན་ཡང་སོ་སོའི་དགེ་རྒན་འཁྲིས་ལ་སླེབས་དུས་སྒང་ལ་ཨ་ན་ཁ་ཁར་བསྡད་ཀྱི་འདུག་བ་ད་ཁ་ཁར་བསྡད་རེད་བ་བྱས་ཙང། རང་ཤུགས་ཀྱིས་དགེ་རྒན་གྱི་འཁྲིས་ལ་བྱས་ནས་ད་དོ་བེ་གི་བཤེས་གཉེན་ཡག་པོ་བསྟེན་མཁན་དགེ་རྒན་ལ་བེ་ག་ཡག་པོ་བརྩི་མཁན་དགེ་དགེ་ཕྲུག་བྱས་ཡིན་ན་ཨ་ན་བེ་གའི་དེ་གཅིག་རེད་བ་ད། ཉེས་སྤྱོད་དེ་ཚོ་བག་འགག་འགྲོ་བ་རེད། རང་ཤུགས་ཀྱིས་འགག་པ་བཞིན་ཡིན་ཏེ། སྡོང་པོ་བཀོད་པ་ལས། དགེ་བའི་བཤེས་གཉེན་གྱིས་ཡོངས་སུ་བཟུང་བའི་བྱང་ཆུབ་སེམས་དཔའ་རྣམས་ནི་ལས་དང་ཉོན་མོངས་པ་རྣམས་ཀྱིས་ཐུབ་པར་དཀའ་བ་ཡིན་ནོ། ལས་དང་ཉོན་མོངས་པ་རྣམས་ཀྱིས། ད་ལས་ངན་པ་བསགས་ཀྱི་མ་རེད། རེད་བ་ད་ཉོན་མོངས་པའི། སྤངས་ཡོང་གི་རེད། རེད་བ་ད་དེ་ཡིན་དུས་ཐུབ་ཀྱི་མ་རེད་གསུང་བ་ལྟར་ལས་དང་ཉོན་མོངས་པ་རྣམས་ཀྱིས་ཐུབ་པར་དཀའ་བ་ཡིན་ནོ། ཞེས་དང། བདུད་རྩི་སྙིང་པོ་ལས་དེ་ལ་རྟག་ཏུ་གུས་པས་བསྟེན་བྱས་ན་ཉོན་མོངས་ཉེས་སྤྱོད་ཐམས་ཅད་རང་ཤུགས་ཀྱིས་འགག་ཅིང་ཞེས་གསུངས་པ་ལྟར་རོ། ད་ཕན་ཡོན་ལྔ་པ་དེ་རེད། ལྔ་པ། དགེ་བའི་བཤེས་གཉེན་ཡག་པོ་བསྟེན་ན་ནི་ས་ལམ་ཉམས་རྟོགས་ཐམས་ཅད་གོང་འཕེལ་དུ་འགྱུར་བ་ནི། ས་དང་ལམ་དང་ཉམས་རྟོགས་རྟོགས་པ་གོང་ནས་གོང་དུ་འཕེལ་འགྲོ་གི་རེད། སྔར་ཇོ་བོའི་མདུན་དུ་ཕྱག་ཕྱིར་བརྩོན་པའི་འབྲོམ་དང་ཁ་སང་ཞུས་ཡིན་པ་ཐེངས་ཁ་ཤས་ཅིག་སྔར་དེ་ནས་ཇོ་བོའི་མདུན་དུ་ཕྱག་ཕྱིར་བརྩོན་པའི་འབྲོམ་དང་ཨ་མེས་བྱང་ཆུབ་རིན་ཆེན་གཉིས་ཀྱིས། རྣལ་འབྱོར་པ་ཆེན་པོ་སྒོམ་འབའ་ཞིག་ལ་གཞོལ་བ་དང། རྟོགས་པ་བསྡུར་བས། རྣལ་འབྱོར་པ་ཆེན་པོ་ག་དུས་ཡིན་ན་སྒོམ་རྒྱག་མཁན་རེད་ཞོགས་ཀས་ནས་དགོང་དག་བར་དུ་སྒོམ་རྒྱག་ཉི་མ་རྟག་པར་སྒོམ་རྒྱག་དེ་དང་ཨ་ནི་ཨ་མེས་བྱང་ཆུབ་རིན་ཆེན་ཇོ་བོ་རྗེ་གི་དེ་ནི་མ་བྱན་རེད། འབྲོམ་སྟོན་པ་ཇོ་བོ་རྗེ་གི་གསོལ་དཔོན་གྱི་ཚུལ་འདྲ་བ་དེ་རེད་འོ་ད་ཁོང་དེ་རྟོགས་པ་བསྡུར་རེད། ཁ་སང་ལོ་རྒྱུས་ཞུས་ཚར་ཡིན་པ། གཞོལ་བ་དང་རྟོགས་པ་བསྡུར་བས་སྔ་མ་གཉིས་ཉམས་རྟོགས་ལྷག་པར་བྱུང་བ་བཞིན་ས་ལམ་གྱི་གཅོད་ཀྱང་དེ་ཆེ། ཇོ་བོས་མངོན་ཤེས་ཀྱིས་གཟིགས་ནས་འབྲོམ་ལ། ཁྱོད་ཀྱིས་ཁམས་སུ་བླ་མ་སེ་བཙུན་ལ་ཞབས་ཏོག་བྱས་པ་ཁོ་ན་ལམ་དུ་སོང་བར་གསུངས། ཁ་སང་ཚེ་ཇོ་བོ་རྗེ་དང་པོ་མཇལ་བའི་སྒང་ལ་འབྲོམ་སྟོན་པས་ཨ་ནི་བཀའ་འདྲི་ཞུས་པ་རེད་བ་ད་ངས་སྔོན་མ་འདི་རེ་འདི་རེ་འདི་རེ་འདི་རེ་བྱས་པ་ཡིན་དེ་ཡིན་དུས་ད་ངས་ཆོས། ཆོས་སུ་སོང། ཆོས་སུ་སོང་འདུག། འདུག་མི་འདུག་ཞུས་རེད་བ་ད། བཀའ་འདྲི་ཞུས་པའི་སྒང་ལ་གཞན་པ་ཁག་དེ་ཚོ་ཆོས་ལ་འགྲོ་མི་འདུག། ད་བླ་མ་སེ་བཙུན་ཞབས་ཕྱི་ཞུས་ནས་པའི་གཡོག་རྒྱུག་ཡ་དེ་ཆོས་སུ་སོང་བཞག་གསུང་ཡ་དེ་རེད། བླ་མ་སེ་བཙུན་ལ་ཞབས་ཏོག་བྱས་པ་ཁོ་ན་ལམ་དུ་སོང་བར་གསུངས། འདི་དག་འགའ་ཞིག་གིས་བསྙེན་རྫོགས་ཀྱི་མཁན་པོ་དང། ད་དགེ་བའི་བཤེས་གཉེན་བསྟེན་ཚུལ་ཡག་པོ་བྱེད་དགོས་རེད། བླ་མ་བསྟེན་ཚུལ་ཡག་པོ་བྱས་ན་ཕན་ཡོན་ཆེན་པོ་ཡོད་རེད་ཟེར་ཡ་གི་བླ་མ་དེ། རོ་ད་ཅིག། བསྙེན་རྫོགས་ཀྱི་མཁན་པོ་དང། དབང་གནང་མཁན་གྱི་ད་སྐད་གྲགས་ཆེན་པོ་བླ་མ་རོ་ད། རྡོ་རྗེ་སློབ་དཔོན་ལྟ་བུའི་བད་ཀྱི་ཁྲི་མཐོན་པོ་ལ་བཞུགས་ནས་ཆོས་ཁྲིའི་སྟེང་ནས་ཆོས་བཤད་པའི་བླ་མ་ཁོ་ན་ལ་བསམ་པ་འོང་སྟེ། འོ་ད་དེ་ཚོ་གཅིག་པོ་ལ་བསམ་མནོ་བཏང་ནས་རོ་ད། གཞན་དག་དེ་འདྲ་ལ་བསམ་རོ་ད། བླ་མ་ཁོ་ན་ལ་བསམ་པ་འོང་སྟེ་དེ་འདྲ་མ་ཡིན་པར། རང་གི་ཤག་ཏུ། རང་དང་ཁ་མཉམ་ལག་མཉམ། ངོ། དེ་ནས་མཉམ་གཤིབ་བྱེད་པའི་དཔེ་ཆ་སློབ་མཁན་གྱི་ད་ཀ་ཁ་སློབ་མཁན་ནི་ཡ། སོ་སོ་དགེ་རྒན་བཙལ་བཞག་བྱས་རུང་ད་འོ་ད་དེ་ནས་དཔེ་ཆ་སློབ་མཁན་གྱི་དགེ་རྒན་དེ་ལ་ཡང་བསྟེན་ཚུལ་ཚུལ་བཞིན་བྱེད་དགོས། དེ་ནས་ཀ་ཁ་ལབ་མཁན་ཡིན་ནས་བེ། ངོ་མ་ཡིན་ན་བེ་གའི་སོ་སོས་ཀ་ཁ་ལབ་མཁན་ཟེར་དུས་གལ་ཆེན་པོ་བརྩིས་ནས་དང་པོ་ནི་བེ་གའི་དེ་དགེ་རྒན་འདི། བསྟེན། དགེ་རྒན་བེ་གའི་འོས་པ་འདྲ་པོ་ག་རེ་ཡོད་མེད་བེ་གའི་རྩད་གཅོད་བྱས་ནས་ཨ་ནི་ཀ་ཁ་ལབ་རོགས་གྱིས་ཟེར་གི་རེད་བ་ད། བྱས་ཙང། དགེ་རྒན་དེ་ལ་ཡང་བསྟེན་ཚུལ་ཚུལ་བཞིན་བྱེད་དགོས། འབྲོམ་གྱིས་ཇོ་བོ་བསྙུན་སྐབས། ཤིག་ཏུ་ཆབ་ཆེན་ལ་མི་གཙང་བ་མ་བལྟས་པར་ལག་པས་བཅུས་ཏེ། དེ་ནས་ཕྱིར་བསྐྱལ་བས་དེའི་མཐུས་བྱ་རྒོད་ཀྱི་ཉིན་ལམ་བཅོ་བརྒྱད་བགྲོད་པའི་ས་ཆའི་སྲོག་ཆགས་གྲོག་སྦུར་ཚུན་གྱི་སེམས་ཀྱི་འགྱུ་བ་ཕྲ་མོ་ཤེས་པའི་གཞན་སེམས་ཤེས་པའི་མངོན་ཤེས་ཝལ་གྱིས་འཁྲུངས་ཤིང།

རྣམ་པ་འདྲ་བ་བསྟན་ནས་འོ་འདུག་སེ་བྱེད་སྒང་ལ་སྙུང་སྐབས་ཤིག་ཏུ་ཆབ་ཆེན་ལ་དེ་ནི་མི་གཙང་བ་མ་ཐེབས་པར་གཟིམ་ས་ནང་ལ་རེད་བ་ད་ནི་འབྲོམ་སྟོན་པས་དེ་ནི་ལག་པ་ཁོ་རང་གི་དེ་ནི་ཆབ་ཆེན་ཚུལ་དུ་བྱས་ནས་ལག་པས་བཅུས་ནས་ཨ་ནི་ཕྱི་ལོགས་ལ་ཕར་བསྐྱལ། འོ་འདུག་སེ་བྱེད་པའི་སྒང་ལ་དེ་དེ་བྱས་ནས་ཞབས་ཕྱི་ཞུ་བའི་སྒང་ལ་ཨ་ནི་དེའི་སྟོབས་ཀྱིས་དེ་ནི་བྱ་རྒོད་ཀྱི་ཉིན་ལམ་བཅོ་བརྒྱད་བགྲོད་པའི་ས་ཆ། སྲོག་ཆགས་དེ་ཚུན་ཆད་ཀྱི་དང། སྲོག་ཆགས་གྲོག་སྦུར་ཚུན་ཆད་ཀྱི་བི་གའི་སེམས་ཀྱི་ག་རེ་བསམ་མནོ་འཁོར་གྱི་ཡོད་མེད་གང་ག་ཧ་གོ་ཐུབ་མཁན། དེ་འདྲའི་གི་བའི་གཞན་སེམས་ཤེས་པའི་མངོན་ཤེས་ཐུགས་ལ་ཝལ་གྱིས་འཁྲུངས་པ་ཡིན། འབྲོམ་སྟོན་པའི་རྒྱུད་ལ། ད་ལྟའི་སྐབས་སུའང་བཀའ་གདམས་ཀྱི་བསྟན་པའི་སྤྱི་མེས་ཆེན་པོ་ད་ལྟ་བསྟན་པའི་བཀའ་གདམས་པའི་བླ་མ་འབྲོམ་སྟོན་རྒྱལ་བའི་འབྱུང་གནས་བི་གའི་མཚན་སྙན་ད་ལྟ་ཡང་བི་གའི་གྲགས་བསྡད་ཀྱི་འདུག་བ། བྱས་ཙང་མཚན་སྙན་ཕྱོགས་བཅུར་གྲགས་པ་དང།

ད་ལྟ་ཡིན་ནའི་པའི་མཚན་སྙན་མ་གཏོགས་ཨ་ནི་ཇོ་བོ་རྗེ་ཡག་པོ་མ་རེད་ཞུ་དེ་ཅིག་ཡང་མི་འདུག་བ། སྟོན་པ་ཡག་པོ་མ་རེད་ཟེར་ཡ་ཅིག་མི་འདུག་བ། འོ་དེ་བཤེས་གཉེན་བསྟེན་ཚུལ་ཡག་པོ་བྱས་པའི་ད་བཀའ་དྲིན་དེ་རེད། བཤེས་གཉེན་བསྟེན་ཚུལ་ཡག་པོ་མ་བྱས་ན་ཨ་ནི་ད་ཨ་ལས་འོ་དེ་ཡོང་གི་རེད། ང་འདི་ནས་མཛད་པ་ཁོ་ནའི་མཐུ་ཡིན། དེའི་ཕྱིར་དེ་ནི་སྐྱེས་བུ་དམ་པ་སོགས་ཀྱི་མཛད་འཕྲིན་རྒྱས་མིན་གྱི་འོ་དེ་གསུང་གི་འདུག་བ། སྐྱེས་བུ་དམ་པ་སོགས་ཀྱི་མཛད་འཕྲིན་རྒྱས་མ་རྒྱས་ཀྱང་འདི་ལ་རག་ལས

ཨོ་དེ་རེད། ཏིང་ངེ་འཛིན་འཁྲུངས་ཚུལ་ས་པཎ་གྱིས་རྗེ་བཙུན་གྲགས་པ་རྒྱལ་མཚན་ལ། ས་སྐྱ་པཎྜི་ཏ་གི་རྗེ་བཙུན་གྲགས་པ་རྒྱལ་མཚན་འདི་ས་སྐྱ་པཎྜི་ཏ་གི་ག་རེ་ཡིན་ད་ཅིག་དེ་གའི་སྐུ་ཉེ་འདྲ་བོ་རེད་ཨ་ཁུ་ཡིན་ན་ཨ་ཞང་ཡིན་ན་འོ་ས་སྐྱ་པཎྜི་ཏ་ཡིན་ད་ས་པཎ་གྱིས་རྗེ་བཙུན་གྲགས་པ་རྒྱལ་མཚན་ལ་དང་པོ་བླ་མའི་རྣལ་འབྱོར་རྩོམ་རོགས་ཞུས་པ་རེད། ས་སྐྱ་པཎྜི་ཏས་རྗེ་བཙུན་གྲགས་པ་རྒྱལ་མཚན་ལ། ཞུས་པའི་སྒང་ལ་ཁྱོད་ང་ལ་ཁུ་བོའི་གསུང་དང། ཁྱོད་ང་ལ་ཁུ་བོའི་འདུ་ཤེས་ལས་བླ་མའི་འདུ་ཤེས་བྱེད་ཀྱི་མ་རེད་ཟེར་ཕྱིར། ང་ལ་བེ། ཁུ་བོ། དེ་ནི། ངོ་དང་དེ་ནི། ཨ་ཁུ་འདྲ་པོ་བོ་དང་ཨ་ཁུ་ཡིན་བསམ་ནས། ཕ་གི་མ་གཏོགས་ང་བླ་མ་ཡིན་བསམ་ཡག་གི་བསམ་བློ་ཡོང་གི་མ་རེད་དེ་དེ་ཕན་གི་མ་རེད་ཟེར་བླ་མའི་རྣལ་འབྱོར་བརྩམས་མ་བརྩམས་ཡོག་མ་རེད། རེད་བ་ད། ཁུ་བོའི་རྣལ་འབྱོར་བརྩམ་དགོས་ཀྱི་རེད་མ་གཏོགས། བླ་མའི་རྣལ་འབྱོར་བརྩམས་མ་བརྩམས་ཡོག་མ་རེད། ཨ་ཁུ་རྣལ་འབྱོར་བརྩམ་རྒྱུ་རེད་མ་གཏོགས། འདི་རེད། དེ་ནས་བླ་མའི་རྣལ་འབྱོར་རྩོམ་པར་ཞུས་པས་ཁྱོད་ང་ལ་ཁུ་བོའི་འདུ་ཤེས་ལས་བླ་མའི་འདུ་ཤེས་མི་བྱེད་ཞེས་བླ་མའི་རྣལ་འབྱོར་མ་མཛད་ལགས་སམ། ཕྱིས་དེ་ནས་གྲགས་པ་རྒྱལ་མཚན་བསྙུན་པའི་སྐབས། ཞིག་ཏུ་ས་པཎ་གྱིས་ད་སྙུན་གཡོག་པས་བླ་མ་རང་གི་འདུ་ཤེས་བཞག་ནས། རེད་བ་དང་ཨ་ཁུ་འདུ་ཤེས་མ་ཆགས་པ་བྱས་བླ་མ་རང་ཡིན་བསམ་པ་ཞིག་ད་ཆོས་ཞུས་ཡོད་ཙང་བླ་མའི་འདུ་ཤེས་བྱས་ནས་དེ་ནས་སྙུན་གཡོག་ཞེ་པོ་ཅིག་ཞུས་འདུག་བ་སྙུན་གཡོག་ལེགས་པར་བྱས་པས་ཨ་ནེ་ཐུགས་མཉེས་ནས་འོ་ད་ཁྱེད་རང་བླ་མའི་རྣལ་འབྱོར་གནང་ཞིང་ཟེར་བླ་མའི་རྣལ་འབྱོར་བརྩམས་ནས། གྲགས་པ་རྒྱལ་མཚན་གྱིས་བླ་མའི་རྣལ་འབྱོར་བརྩམས། དེ་ས་སྐྱ་པཎྜི་ཏ་ལ་གནང་བ་རེད།

རྩར། ལྕི་བ་ལྗིད་མོ་ཤིན་ཏུ་ཆེ་བ་ཞིག་རྗེ་སྒྲུབ་ཁང། བ་དེ་ནས། ཕ་གི། རི་རྩེ་ལ་ཡར། སྒྲུབ་ཁང་ཟེར་རོ། སྒྲུབ་ཁང་ལ་བཞུགས་མཐོན་པོ་མཐོན་པོ་ལ་ཡར། སྒྲུབ་ཁང། བཞུགས་བསྡད་པའི་སྒང་ན། ཨ་ནི་ཕུར་ལྕོག་ངག་དབང་བྱམས་པ་དེ་ཁོང་གི་སློབ་མ་རེད་བ་དང་སྒྲུབ་ཁང་པའི། ཅེས་དང་ཕུར་ལྕོག་ངག་དབང་བྱམས་པས་དེ་ནས། སྐྱེ་བ། ཕད་གོག་ཆེན་པོ་ཅིག་འཁྱོག་ཚད་ཅིག། ད་མེད་སྔ་མ་ཡིན་ན་མེ་བཏང་ས་ལྕི་བ་ཆེ་བོ་རུ་ལ། བྱེ་ད་ལྕི་བ་སྐམ་པོ་ཕ་གི་འཁྱོག་ཚད་ཅིག་ཨ་ནི་སྒལ་པར་བསྣམས་ནས་བེ་རི་སྒང་ཡར་འཛེགས་ནས་སྒྲུབ་ཁང་པ་བཞུགས་སར་སྒྲུབ་གནས་བར་དུ་བཅར་ནས་དཀའ་ལས་ཞེ་པོ་ཅིག་བྱས་ནས། ཕུར་ལྕོག་ངག་དབང་བྱམས་པས་ཉིན་གཅིག་རྗེ་སྒྲུབ་ཁང་པའི་རྩར་ལྕི་བ་ལྗིད་མོ་ཤིན་ཏུ་ཆེ་བ་ཞིག་བསྐྱལ་ཏེ། དཀའ་སྤྱད་ཆེར་མཛད་པའི་སྐབས་ཨ་ནི་རྗེ་སྒྲུབ་ཁང་པ་ཐུགས་མཉེས་པོ་བྱུང་ནས། སྒྲུབ་ཁང་པས་དེ་ནས་བྱིན་གྱིས་བརླབས་པའི་ནང་མཆོད་རྙིང་པ། ཀ་ལི་གང། གནང་ནས་དེ་བཞེས་པས་དེ་ཡིས་ཐུགས་རྒྱུད་བྱིན་གྱིས་བརླབས་ཏེ་དེ་ནས་བཟུང་ངེས་འབྱུང་སྐྱོ་ཤས་མནན་པས་མི་བཟོད་པ་སྐྱེས་སོ། དེའི་ཕྱིར་ས་ལམ་གྱི་རྟོགས་པ་ཡང་འདི་ལ་བརྟེན་ན་འཕེལ་ཆེ་སྟེ། ལམ་རིམ་བདུད་རྩི་སྙིང་པོ་ལས། ས་ལམ་ཉམས་རྟོགས་མོད་ལ་སྐྱེ་ཞིང་འཕེལ་ཞེས་གསུངས། ད་དགེ་བའི་བཤེས་གཉེན་ལ་བསྟེན་ན་སོ་སོ་གའི་ས་དང་ལམ་གྱི་རྟོགས་པ་དེ་ཚོ་ཡང་འཕེལ་མོད་ལ།

ཆོས་འབྲེལ་བརྟགས་ནས་ཨ་ནེ་བླ་མར་གུས་བྱ་བཤེས་གཉེན་བསྟེན་དགོས་རེད། ཆོས་འབྲེལ་ཞུས་ཚར་ནས་ཨ་ནེ་བླ་མ། བསྟེན། ཨོ་ད་བླ་མར་གུས་བྱ། མ་འོངས་བླ་མས་མི་ཕོངས་ཆོས་ཉིད། ཨོ་ད། བྱས་པ་རྒྱུ་མཐུན་གྱི་ཚོགས་ར་བར་ད་ལྟ་དགེ་བའི་བཤེས་གཉེན་བི་ག་ཡག་པོ་ཅིག་བསྟེན་བསྟེན་ཚུལ་ཚུལ་བཞིན་དུ་བྱས་པ་ཡིན་ན་ཨོ་ད་སྐྱེ་བ་རྗེས་མ་ལ་ཡང། ཨོ་ད། ཚེ་རབས་ཕྱི་མ་རྣམས་སུ་ཡང་ཨ་ནེ་སོ་སོའི་བི་གའི་བླ་མ་རག་མི་རག་གི་དཀའ་ངལ་མི་དགོས་ཡ། བླ་མ་མཇལ་མི་མཇལ་གི་བེ་གི་སེམས་ཁྲལ་མི་དགོས་ཡ། བླ་མ་བེ་གི་བྱམས་འཇམ་དབྱངས་འདྲ་པོ་ལྟ་བུའི་བེ་གི་བླ་མ་དེ་འདྲས་མཇལ་ཐུབ་གི་རེད། ཞེས་གསུངས་པ་བཞིན་བཤེས་གཉེན་བསྟེན་ཚུལ་ཇི་བཞིན་བྱས་ན། དེ་ཡི་བྱས་པ་རྒྱུ་མཐུན་གྱི། འབྲས་བུས་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་མི་ཕོངས་པ་འབྱུང། ད་ལྟ་སོ་སྐྱེའི་བཤེས་གཉེན་རང་ག་བ་ཞིག་ལ་སངས་རྒྱས་དངོས་ཀྱི་འདུ་ཤེས་བྱས་ནས། བསྟེན་ཚུལ་ཇི་བཞིན་བྱས་ན། ཕྱི་མར་བྱམས་འཇམ་དབྱངས་ལྟ་བུའི་བླ་མ་དང་མཇལ་ཞིང་ཆོས་ཐོབ་པ་འོང། དེ་ལྟར་ཡང་བདུད་རྩི་སྙིང་པོ་ལས། ཚེ་འདིར་བླ་མ་ཚུལ་བཞིན་མཉེས་བྱས་པས། རྒྱུ་མཐུན་འབྲས་བུས་ཚེ་རབས་ཐམས་ཅད་དུ། དགེ་བའི་བཤེས་གཉེན་མཆོག་དང་མཇལ་འགྱུར་ཞིང། ཚང་ལ་མ་ནོར་དམ་ཆོས་ཐོབ་ཐོས་པར་འགྱུར་ཞེས་སོ། དྲུག་པ་སྟེ། ད་བདུན་པ། ངན་སོང་དུ་མི་ལྟུང་བ་ནི། བཤེས་གཉེན་བསྟེན་ཚུལ་ཚུལ་བཞིན་བྱས་ན། དེས་བཀའ་བཀྱོན་པ་ཚུན་གྱིས་ངན་སོང་དུ་འཕེན་བྱེད་ཀྱི་ལས་ཟད་ནས།

དེ་སྐད་མ་ཟེར་སོང་ཁོ་རང་དགེ་རྒན་ལྷ་བཟོ་བས་དེ་སྐད་མ་ཟེར་ང་ལ་དེ་ལྟར་མཛད་རེས་ཀྱིས་ཧེ་རུ་ཀས་བྱིན་གྱིས་བརླབས་པ་འདྲ་བ་འོང་བ་ཡིན། བྱས་ཙང། ལྷ་བཟོ་བ། ཁོ་རང་གི་དགེ་རྒན་སྟོད་ལུང་པ་དེ། ཚུལ་བཞིན་དུ་བསྟེན་གནང་མཁན་ཅིག་རེད་ད་བཤེས་གཉེན་བསྟེན་ཚུལ་དེ་ཡིན་དུས་སྟོད་ལུང་པས་བཀའ་བཀྱོན་ག་ཚད་གནང་ཡིན་ན་ང་ལ་པའི་ཧེ་རུ་ཀས་བྱིན་གྱིས་བརླབས་པ་འདྲ་བོ་ཞིག་ཡོང་གི་འདུག་བྱིན་རླབས། ཨོ་དེ་རེད་བསྟེན་སྟངས་ཀྱི་ཆེད་རེད། ཁོ་རང་གི་དགེ་ཕྲུག་ལ་ཧེ་རུ་ཀས་བྱིན་གྱིས་བརླབས་པ་འདྲ་པོ་ཅིག་ཡོང་གི་ཡོད་མ་རེད་བ་ད་ད་མདོའི་བོད་སྐད་འདི་ཁ་ཞེ་ཚ་པོ་ཞེ་པོ་ཅིག་འདུག་བསམ་ཡ་ཅིག་ཡོང། ཁྱེད་ཚོ་བསྟེན་སྟངས་ཀྱི་ཁྱད་རེད་སོ་སོ་སོ་སོ་གིས། དེ་ནས་ཧེ་རུ་ཀས་བྱིན་གྱིས་བརླབས་པ་འདྲ་བ་འོང་བ་ཡིན་ཞེས་དང། འགྲོ་མགོན་རྩམ་པ་རྒྱལ་རི། འགྲོ་མགོན་གཙང་པ་རྒྱ་རས་དེ་ཞུ་ཡ་དེ། རྒྱ་རས་ནི་འཁྲུངས་ཡུལ་ཉང་སྟོད་ཁུ་ལེ། ཆའོ། གངས་ཀྱི་མགུལ། གངས་ཀྱི་མགུལ། དེ་ནས་ཡབ། ཡབ་རྒྱ་ཟུར་པོ། ཚབ་སེ་དང། དེ་ནས། ཡབ་རྒྱ་ཟུར་པོ་ཚབ་སེ་དང། དེ་ནས་ཡུམ། མང་བཟའ། དར་སྐྱིད་ཀྱི་སྲས་སུ་སྐུ་བལྟམས། དགུང་ལོ་ལྔ་བཅུ་རྩ་གཅིག་བཞུགས། འགྲོ་མགོན་གཙང་པ་རྒྱ་རས་ཞུ་ཡ་དེ་ད་དགུང་ལོ་ལྔ་བཅུ་རྩ་གཅིག་བཞུགས། འདི་སྙེ་ཐང། ཀློང་རྡོལ་ན། ཐོག་གཅིག་བཞུགས། ཏའི་སྲིད་ཅིག་བཞུགས་ཤག་ཟེར་གྱིན་པ་དང་སྙེ་ཐང་ལ། དེ་སྐབས་སུ་བསྐལ་བཟང་སངས་རྒྱས་མོས་པ་ཡིན་པར་ལུང་བསྟན་བྱུང་ཟེར་ས། བསྐལ་བཟང་སངས་རྒྱས་མོས་པ་སྣང་མཛད་མིན་འགྲོ་དེ་དང་ད་རྒྱུད་རྒྱུད་གཅིག་ཡིན་པ་ལུང་བསྟན་བྱུང་པ་རེད། གངས་ཅན་བེ་གེ་བསམ་གྱིས་མི་ཁྱབ་པ་གྲུབ་ཆེན་གཅིག་འགྲོ་མགོན་གཙང་པ་རྒྱ་རས་ཞུ་ཡ་དེ་འོང་དེ་དེར་གྱིས་རེད། འོ་དེས་ག་རེ་གསུངས་པ་རེད་ཟེར་ན། བརྡུང་བཏག་བྱུང་ན་དབང་བསྐུར་ཡིན་བྱིན་རླབས་འཇུག་ན་དེ་ལ་འཇུག། ད་སོ་སོའི་བླ་མས་སོ་སོ་ལ་བི་གའི་ཉེས་དག་བཏང་རོགས་བྱས་ན། ད་དེ་ཡག་ཤོས་རེད། དབང་བསྐུར་བ་རེད་དངོས་གནས་ཀྱི་དབང་བསྐུར་ན་ད་ཉེས་དག་བཏང་དགོས་གི་ཡོད་རེད་དགེ་རྒན་གྱིས་དགེ་ཕྲུག་ཉེས་དག་བཏང་ན། ཨ་ནི་དགེ་ཕྲུག་ལ་བི་ག་དབང་ཐོབ་གི་ཡོད་རེད། དེ་ད་བརྡུང་བཏག་བྱུང་ན་དབང་བསྐུར་ཡིན། བྱིན་རླབས་འཇུག་ན་དེ་ལ་འཇུག་ཉེས་དག་ཉེས་དག་བཏང་ས་དེ་ལ་བྱིན་རླབས་འཇུག་གི་རེད། བཀའ་བཀྱོན་དྲག་པོ་དྲག་སྔགས་ཡིན་བར་ཆད་ཐམས་ཅད་དེ་ཡིས་སེལ། དགེ་རྒན་གྱིས་སོ་སོ་ལ་བཀའ་བཀྱོན་གནང་རོགས་བྱས་ན།

བསྐལ་པ་བྱེ་བ་དཔག་ཏུ་མེད་པར་ངན་འགྲོར་འཁྱམས་པར་འགྱུར་བའི་ལས་རྣམས་ཚེ་འདིར། རིམས་ལ་སོགས་པའམ་མུ་གེ་ལ་སོགས་པ་ལུས་དང་སེམས་ལ་གནོད་པ་འབྱུང་བས་བྱང་བར་འགྱུར་ཏེ། ཐ་ན་བརྒྱད་བཀག་གམ་རྨི་ལམ་ཙམ་གྱིས་ཀྱང་བྱང་བར་འགྱུར་རོ། མདོ་དེ་ཁོ་ན་ནང་གསུང་གི་འདུག་པ། འདི་ནི། འོ་ད་ཚེ་འདི་གོ་ཆོད་པ་བྱས་ན་བེ་གེ་འགྲོ་གདའ། དགེ་རྒན་ཡག་པོ་བེ་གེ་བཤེས་གཉེན་བསྟེན་ཚུལ་ཡག་པོ་ཅིག་བྱས་ན་སྐྱེ་བ་རྗེས་མ་བེ་གེ་ངན་སོང་དུ་འཁྱམས་འགྲོ་མཁན་ཅིག་ཡིན་ནའི། ད་ཚེ་འདི་ལ་ཅིག་ནད་རིམས་ལ་སོགས་པ་དེ་འདྲ་ཅིག་བྱུང་མུ་གེ་ལ་སོགས་པ་དེ་འདྲ་ཅིག་བྱུང་ནི་དེ་གི་ཨ་ནི་གོ་ཆོད་འགྲོ་བའི་འདྲ་པོ། ཐ་ན་འདི་ནི་བརྒྱད་བཀག་གམ་རྨི་ལམ་ཙམ་གྱིས་ཀྱང་བྱང་བར་འགྱུར། བརྒྱད་བཀག་ནི་བརྡ་རྙིང་སྟེ་ད་བོད་ཀྱི་སྐད་རྙིང་པ།

སོ་སོ་ལ་བའི་སྤྱོ་སྤྱོ་ཡ་ཟེར་སྐུར་བ་དང་འཕྱ་ཀ། མི་འདོད་པ་བྱས་འདྲ་པོ། འོ་ད་དེ་ནི་དེ་རེད་འཕྱ་ཀ་བྱས་པ་ལྟ་བུ་ལ། ཟེར་རེད། ཡང་ན་བི་ཀའི་སོ་སོ་ལ་བའི་འཕྱ་ལད་བྱས་པ་འདྲ་པོ་དང། བཤེས་གཉེན་ལ་བསྙེན་བཀུར་བ། བཤེས་གཉེན་ལ་བསྙེན་བཀུར་བ། དེ་ལ། སངས་རྒྱས་བྱེ་བ་དཔག་ཏུ་མེད་པ་ལ་དགེ་བའི་རྩ་བ་མཆོད་པ། སྦྱིན་པའམ་བསླབ་པ་བསྲུང་བ་ལས་བྱུང་བ་རྣམས་སྔ་དྲོ་གཅིག་གིས་ཟིལ་གྱིས་ནོན། འོ་དེ་རེད་ད། ཞེས་སོགས་ཞེས། སོགས་ཀྱིས་བསྡུས་པ་ནི། བླ་མ་ལ་བསྙེན་བཀུར་བྱས་པ་ནི་ཡོན་ཏན་བསམ་གྱིས་མི་ཁྱབ་པ་དང་ལྡན་པའོ་ཞེས་དང་ད་མདོ་དེ་བེ་གེ་མདོ་དེ་མདོ་དེ་གི་ཚིག་དེ་བསྡུས་ནས་བཞག་པ་རེད་སོགས་ཟེར་ནས་མདོ་ཚིག་དེ། ད་མདོ་ཚིག་དེ་ཁོ་རང་ནང་ལ་བླ་མ་ལ་བསྙེན་བཀུར་བྱས་པ་ནི་ཡོན་ཏན་བསམ་གྱིས་མི་ཁྱབ་པ་དང་ལྡན་པའོ་ཞེས་དང། སངས་རྒྱས་ཀྱི་སྟོབས་སོགས་ཀྱི་ཡོན་ཏན་རྣམ་པར་འཕྲུལ་བ་དཔག་ཏུ་མེད་པ་ཐམས་ཅད་ཀྱང་བཤེས་གཉེན་ཚུལ་བཞིན་དུ་བསྟེན་པ་འདི་ལས་བྱུང་བར་བལྟ་བ་བལྟའོ། དེས་ན་སངས་རྒྱས་ལ་ཇི་ལྟར་བྱ་བ་དེ་ལྟར་བླ་མ་ལ་བསྟེན་པ་དང། བསྙེན་པ་དང་བསྙེན་བཀུར་བྱའོ།

བརྒྱད་པ་གནས་སྐབས་དང་མཐར་ཐུག་གི་དོན་ཐམས་ཅད་འབད་མེད་དུ་འགྲུབ་པ་ནི་སྡོམ་བཏགས་པའི་རྫས་སོ། ད་དགེ་བའི་བཤེས་གཉེན་བསྟེན་ན་ཕན་ཡོན། ད་གྲངས་ལས་འདས་པ་མཐའ་ཡས་པ་ཅིག་ཡོང་རུང་ན་ད་དེ་ཚོ་གང་ག་གི་ཚུལ་སྡོམ་འདྲ་བོ་སྟེ། ད་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་ན་ག་རེ་ཡོང་གི་རེད་ཟེར་ན་མདོར་ན་བླ་མ་བསྟེན་ཚུལ་ཚུལ་བཞིན་བྱས་པ་འདི་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ཡོན་ཏན་ཐམས་ཅད་ཀྱི་རྩ་བ་ཡིན་ཞིང། མཐའ་ན་ངན་སོང་དུ་མི་ལྟུང་བའི་ལེགས་ཚོགས་ནས་བཟུང། ཨ་ནི་ཡ་གི། སངས་རྒྱས་ཐོབ་པའི་ལེགས་ཚོགས་ཀྱི་བར་ཐམས་ཅད་བཤེས་གཉེན་ལ་བརྟེན་ནས་འབད་མེད་དུ་འགྲུབ་པ་ཡིན་ཏེ། རྗེ་བླ་མས་ཡོན་ཏན་ཀུན་གྱི་གཞིར་གྱུར་དྲིན་ཅན་རྗེ་ཞེས་སོགས་དང། བདུད་རྩིའི་སྙིང་པོ་ལས། མདོར་ན་བཤེས་གཉེན་བསྟེན་པས་གནས་སྐབས་སུ། མི་ཁོམ་ལས་ཐར་ལྷ་མིའི་རྟེན་བཟང་རྙེད། མཐར་ཐུག་འཁོར་བའི་སྡུག་བསྔལ་ཀུན་ཟད་དེ། ངེས་ལེགས་གོ་འཕང་དམ་པ་ཐོབ་པར་འགྱུར་ཅེས་དང། ཇོ་བོ་ཆེན་པོས་བླ་མ་བརྒྱ་དང་ལྔ་བཅུ་རྩ་གཉིས་བསྟེན་ཀྱང། གཅིག་གིས་ཀྱང་ཐུགས་ལ་མ་བཏགས་པ་མེད་གསུངས་པ་ལྟར། འོ་ད། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤས་དེ་ནས། བླ་མ་འབི་ཀའི། དེ་ནས། བརྒྱ་དང་ལྔ་བཅུ་རྩ་གཉིས། བསྟེན་གནང་བ་རེད། བླ་མ་བརྒྱ་དང་ལྔ་བཅུ་རྩ་གཉིས་གང་ག་ལོག་གིས། ཐུགས་ལ་བཏགས་པ་ཤ་སྟག་བྱུང། ཐུགས་ལ་བཏགས་པ། རེད་བ་དང། རྗེས་སུ་བཟུང་རེད་བ་དང་འཛིན་པ་ལྟར་ཐུགས་ལ་བཏགས་པ་བྱས་དང། ག་རེ་ཟེར་ན་བཤེས་གཉེན་བསྟེན་ཚུལ་ཡག་པོ་གནང་བ་ཡིན་ཙང་རེད་བ་དང། བཤེས་གཉེན་བསྟེན་ཚུལ་ཡག་པོ་གནང་འདུག་ཟེར་གྱི་དུས་ཐུགས་ལ་བཏགས་པ་བྱུང། ཐུགས་ལ་མ་བཏགས་པ་མེད་གསུངས་པ་ལྟར་བཤེས་གཉེན་བསྟེན་ཚུལ་ལེགས་པར་མཛད་པས་རྒྱ་བོད་གཉིས་ན་མཛད་འཕྲིན་ནམ་མཁའ་དང་མཉམ་པར་བྱུང་བ་སོགས་ལྟར་ཡིན་ནོ། དེར། ད་དེ་ནས་གཉིས་པ་མ་བསྟེན་པའི་ཉེས་དམིགས་ནི། ད་ལྟ་དེ་བསྟེན་པའི་ཕན་ཡོན་བརྒྱད་འགྲིག་སོང་བ་དང། དགེ་བའི་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་ད་དེ་ནས་མ་བསྟེན་པའི་ཉེས་དམིགས་དེ་རེད། མ་བསྟེན་པའི་ཉེས་དམིགས་ནི་གོང་གི་བསྟེན་པའི་ཕན་ཡོན་བརྒྱད་ལས་ལྡོག་པ་སྟེ། སངས་རྒྱས་ཀྱི་གོ་འཕང་ལ་མི་ཉེ་བ་སོགས་སོ། ན། སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་ཟེར་དེ་ཀའི་ལྡོག་ཕྱོགས་ཏེ། དགེ་བའི་བཤེས་གཉེན་མ་བསྟེན་ན་སངས་རྒྱས་ཀྱི་གོ་འཕང་ལ་མི་ཉེ་བ། འོ་ད་སངས་རྒྱས་ཀྱི་གོ་འཕང་ལས་རིང་རུ་རིང་རུ་འགྲོ་གི་རེད། དེ་རེད་རེད་བ་དང་དགེ་བའི་བཤེས་གཉེན་མ་བསྟེན་ན། ཚོགས་བསག་ས་བསོད་ནམས་བསག་ས་གི་ཞིང་གི་ཐོག་ནས་ཉེ་རུ་འགྲོ་ཡ་ཡོད་མ་རེད། རེད་བ་དང་དགེ་བའི་བཤེས་གཉེན་མེད་རེད་བ་དང་བསྟེན་མེད་རེད་བ། ད་དགེ་བའི་བཤེས་གཉེན་གྱི་མདུན་ནས་གདམས་ངག་ཉན་ནས་འོ་དེ་སོ་སོ་ལག་ཏུ་བླང་ཡ་དེ་ཡོང་གི་མ་རེད་དགེ་བའི་བཤེས་གཉེན་མ་བསྟེན་རེད་བ། ཨ་དེ་ཡིན་དུས་གང་ན་ཨ་ནི་ཐོག་མ་མེད་པ་ནས་དུག་གསུམ་ཉོན་མོངས་ལ་ནི་གོམས་བསྡད་ཡོད་སོ་སོ། དེ་ཡིན་དུས་ད་དུག་གསུམ་ཉོན་མོངས་ཀ་དབང་དུ་སོང་མི་དགེ་བའི་བཤེས་གཉེན་དེ་རིགས་ཀ་དབང་དུ་སོང་ཨོ་ད་ཨ་ནི་སྡིག་པ་བསགས་ཉེས་པ་བསགས། ད་དེ་རིགས་འདྲ་པོ་རེད་སྲོག་གཅོད་མ་བྱིན་པ་ལེན་ཨོ་ད་དེ་རིགས་བཟོ་འདྲ་པོ་ད་གང་བྱེད། ཆོས་མ་ཡིན་པའི་བྱ་བ་ཤ་སྟག་བྱེད། ཚེ་འདི་ལ་ཕར་མགོ་འཁོར་ལྟོ་དང་གོས་གཏམ་གསུམ་གཅིག་པོ་ལ་ཕར་མགོ་འཁོར་རེད་པ་ད་ཨོ་དེ་འདྲས་འཁོར་རེད་འདུག་ག་ལ་ཨ་ནི་སངས་རྒྱས་ཀྱི་གོ་འཕང་ལ་རིང་རུ་རིང་རིང་རུ་མོ་རེད་པ་ད་གངས་ཅན་མི་དགེ་བའི་ལས་བསགས་ཚར་དུས་ཨ་ནི་ངན་སོང་དུ་སྐྱེ་འགྲོ་རེད་པ་ངན་སོང་དུ་སྐྱེས་ཡོང་དུས་ཞེ་དྲག་གིས་རིང་རུ་ཕྱིན་ཚར་རེད་ད་ད་ངན་སོང་དང་དུར་གི་ཡིན་ན་ད་ད་སངས་རྒྱས་ཀྱི་གོ་འཕང་ལ་ཡར་ལངས་བར་ཆད་ག་ཚད་ཆེ་མི་ལུས་ཐོབ་པའི་སྐབས་དེ་མི་ལུས་ཐོབ་ཡ་དེ་ལ་དགེ་བའི་བཤེས་གཉེན་གྱི་བཀའ་དྲིན་རེད་པ་ད་སྐྱེ་བ་སྔ་མ་དགེ་བའི་བཤེས་གཉེན་བསྟེན་ནས།

དགེ་བའི་བཤེས་གཉེན་བསྟེན་ན་སྦྱར་བ་ནི་ཐུགས་རྗེས་ཀྱི་རེད་དགེ་བའི་བཤེས་གཉེན་མ་བསྟེན་ན་ནི་རྒྱལ་བ་སྲས་དང་བཅས་པ་ཐུགས་མཉེས་པོ་ཡོང་གི་མ་རེད་སོ་སོ་ལ་རེད་བ་ད་མཉེས་པོ་ཡོང་གི་མ་རེད་ག་རེ་ཟེར་ན་རྒྱལ་བ་སྲས་དང་བཅས་པས་རྒྱལ་བས་སེམས་ཅན་གྱི་དོན་དག་མཛད་དགོས་རེད་བ་ད་རྒྱལ་བ་ཚོས་སེམས་ཅན་གྱི་དོན་དག་མཛད་ཆོས་གསུང་དགོས་གི་ཡོད་རེད་ཆོས་གསུང་མཁན་གྱི་བླ་མ་དེ་བླ་མ་བཏང་བ་རེད་བ་ད་སྤྲུལ་པ་བླ་མའི་སྤྲུལ་པ་མཛད་ནི་ཕེབས་ཡོང་བ་རེད་དེ་ལ་ཕི་གས་ཆོས་མ་ཞུ་བཤེས་གཉེན་མ་བསྟེན། བྱས་པ་ན་ད། རྒྱལ་བ་བི་ཀའི། ཚང་མ་ལོ་པའི་ཐུགས་མཉེས་པོ་ཡོང་གི་མ་རེད། ཨོ་མ་ད། ད་དེ་ལོག་ཕྱོགས་དེ་རེད། བཤེས་གཉེན་བསྟེན་ན། རྒྱལ་བ་ནི་དགྱེས་པར་འགྱུར་བ། ཨོ་ན། ད་བདུད་དང་སྡིག་གྲོགས་ཀྱིས་བི་ཀའི་མི་ཚུགས་པ་ཟེར་གྱི་ཡོད། དགེ་བའི་བཤེས་གཉེན་མེད་ན། ད་བདུད་ཀྱིས་གནོད་པ་བྱེད་གི་རེད། གྲོགས་པོ་ངན་པས་བསླུས་འགྲོ་གི་རེད། སོ་སོ་ལ།

ཞེད་སྣང་སློང་མཁན་གྱི་བཟོ་འདྲ་པོ་བྱས་ནས་སྡིག་གྲོགས་ཡོང་གི་མ་རེད་ཞེད་སྣང་སློང་མཁན་འདྲ་པོ་བྱས་བྱས་སྡིག་གྲོགས་སླེབས་སོང་ན་ད་ཨའུ་ཚི་རེད་དེ་གཟབ་གཟབ་བྱེད་ཀྱི་རེད་བ་ད་བྲོས་འགྲོ་ག་བྱེད་ཀྱི་རེད་བ་ད་འོ་དེ་ད་སླེབས་བཞག་ཟེར་ནས་དེ་འདྲས་ཡོང་གི་མ་རེད་སྡིག་གྲོགས་ཡིན་ཟེར་དེ་ག་ལ་ཁ་འཛུམ་ཤིག་ཤིག་མེད་ནས་ཡར་ཡོང་དུས་ནི་དང་པོ་ནས་ལོག་དགོས་བསམ་གྱི་ཡོད་རེད་བ་ད་དེ་ཨ་ནི་འཛུམ་ཤིག་ཤིག་ཅིག་མ་བྱས་ན་རེད་བ་ད་ཚུར་འཛུམ་ཤིག་ཤིག་བྱས་ན་ཕར་འཛུམ་ཤིག་ཤིག་ཆགས་ཀྱི་རེད་བ་ད། ཚུར་མིག་ལོག་རེད་ཅེས་ད་མི་ནས་ཡར་སླེབས་སོང་ན་རྣ་བ་མ་འགྲོ་ནི་བསམ་མིག་ལམ་སང་ཁ་ཉན་གི་མ་རེད་བ་བྱས་ཙང་ཕར་འཛུམ་ཤིག་ཤིག་བྱས་ཨ་ནི་རྔན་པ་ར་སྤྲད་ཨ་ནི་སྐད་ཆ་ར་བཤད་སྐད་ཆ་ཡང་སོ་སོ་གི་རྣ་བ་མཐུན་པ་འདྲ་བོ་རེད་སྐད་ཆ་བཤད་ག་བྱས་མ་གཏོགས་ཡང་འཇམ་འདྲེ་ཤོག་ཡོང་རོགས་རྣ་བ་མ་འོ་དེ་འདྲས་དེ་འདྲས་བྱས་ནས་ཨ་ནི་མགོ་སྐོར་བཏང་ནས་ཨ་ནི་གཅིག་འདྲིས་པོ་བྱས་གཉིས་བྱས་བྱས་འདྲིས་པོ་བྱས་ཉི་མ་གཅིག་གཉིས་གསུམ་འདྲིས་པོ་བྱས་གང་ཙམ་གང་ཙམ་ཅིག་ལ་ཨ་ནི་ག། ད་ཕར་མི་དགེ་བའི་ཕྱོགས་ལ་ཕར། ཕར་ཕྱོགས་དེ་ཆང་འཐུང་མཁན་ཅིག་ཡིན་ན། ཨ་ནི་ད་ཆང་འདི་ཞིམ་པོ་ཡོད་རེད་ཟེར་བྱས། ད་ཁོ། ཏོག་ཙམ་འགྲོ་བ་རྒྱུས་ལོན་ཚར་བ་དང་ཁོའི་བསམ་པ་ག་རེ་ཡོད་མེད་དེ་གྲོགས་པོ་ཆགས་ཚར་བ་དང་ཉི་མ་བཅུ་གྲངས་གཅིག་ལ་ཟླ་བ་གཅིག་རིང་གར་འགྲོ་གཅིག་ལ་ད་སྐད་ཆ་བཤད་དེ་འདྲ་བྱས་ཡོད་པ་ན། ཨ་ནི་ག་ལེ་ག་ལེ་ད་ཁོ་ཁྲིད་ཐུབ་ས་རེད་བསམ་ནས་རེད་བ་ད། ཨ་ནི། ག་ལེ་ག་ལེ་ད་ཆང་ཟེར་མཁན་དེ་ཡག་པོ་ཡོད་རེད་ཟེར་འགྲོ། དེ་འདྲའི་གི་བཟོ་འདྲ་པོ་རེད། ཨ་ནི་བྱས་ནས། ཨ་གང་ཟག་ཅིག་ཆང་མི་འཐུང་མཁན་ཅིག་ཡིན་ན་དང་པོ་ཨ་ནི་ཆང་འཐུང་མཁན་ཆགས། ཨོ་ད་སྣ་ཐ་མི་འཐེན་མཁན་ཅིག་ཡིན་ན་སྣ་ཐ་འཐེན་མཁན་ཆགས། ཨོ་ད། ད་གང་བྱེད་པི་ཀའི་མི་མཐུན་པའི་ཕྱོགས་འདྲ་པོ་ཅིག་ལ་ཨོ་ད། ཕར་ཏོག་ཙམ་ཁྲིད་འགྲོ་ཡ་ཅིག། མཛུབ་གུ་ཁོ་ལ་བྱས་སུ་ཟན་ཡང་མཛུབ་གུ་བཙུགས་ས་ཡང་གང་ཡང་མེད་མཁན་ཅིག། རེད་བ་ད་མཛུབ་གུ་བཙུགས་ས་ཡང་གང་ཡང་མེད་མཁན་ཅིག་ཨོ་དེ་ཚོ་བྱེད་དག། དེ་འདྲ་བ་དག་དཔེ་འདྲ་བ་དེ་རེད་མ་འདོད་ཅན་དག་དེ་རེད་མི་མཐུན་མི་ཕྱོགས་ལ་བ་མི་དགེ་བའི་བཤེས་གཉེན་ཟེར་དེ་རེད། ད་དགེ་བའི་བཤེས་གཉེན་ཅིག་ཡོད་པ་ཡིན་ན་བཀའ་བཀྱོན་གནང་མཁན་ཅིག་རོགས་ཁྱེད་རང་ག་ཕྱིན་པ། ཁྱེད་རང་ཆང་འཐུང་ནས་ཁ་ལ་ཆང་དྲི་ཁ་གི་འདུག་བ། ཟེར་ཡག་བྱེད། རེད་བ་ད་ཚེ་གང་ལ་བྱས་ཚེ་ཚེ་རེ་བྱས་གོ་ལ་ཡར་ལངས་དུས་གང་ཕྱིར་མི་དགེ་བའི་དེ་ཤུགས་ཆུང་རུ་འགྲོ་གི་རེད་བ་མི་དགེ་བའི་སྡིག་པའི་གྲོགས་པོ་དེ་ཤུགས་ཆུང་རུ་ཕྱིན་དགེ་བའི་བཤེས་གཉེན་ཤུགས་ཆེ་ཡ་རེད་བ་ད། ཨོ་བྱས་ཙང་ཨ་ལས་དགེ་ཕྲུག་ཚོ་ལ་ཆ་བཞག་ན་དེ་འདྲས་རེད་བ་ད། བྱས་ཙང། དགེ་བའི་བཤེས་གཉེན་བསྟེན་ཡོད་ན་བསྟེན་ནས་སོ་སོ་སྣ་ཐག་དེ་དགེ་བའི་བཤེས་གཉེན་ལ་སྤྲད་བཞག་ཡོད་ན། རེད་བ་ད། དེ་ད་ལྟ་སྣ་ཐག་གི་ཚོད་འདྲ་བོ་དེ་སོ་སོའི་སྦ་ཁུག་དེ་དགེ་བའི་བཤེས་གཉེན་ལ་བཞག་བཞག་ཡོད་ན། ཨ་ནི་དེ་འཁོར་དེ་འཁོར་རེད་བ་ད། བྱས་ཙང། དེ་ནི་སྔ་མ་ཡིན་ན་སྣ་ཐག་གསུང་དགོས་རེད་དཔེ་འདྲ་བོ་དེ་ལ། སྣ་ཐག་ཟེར་ཐག་པ་དེ་ངོ། བྱས་ཙང་དགེ་བའི་བཤེས་གཉེན་མེད་མཁན་གཅིག་ཡིན་ན་ད་སོ་སོ་ཕ་གི་རེད་ད། རེ་བ་ད་འཇོན་ན་མ་འཇོན་ན་སོ་སོ་རེད་སོ་སོ་ད་འཇོན་ཡ་གལ་ཡོ་མ་རེ་བ་ད། དེ་ཡིན་དུས་ད་ཕ་གི་མི་དགེ་བའི་བཤེས་གཉེན་དེ་འདྲ་གཅིག་ལ། འཕྲད་ནི་ད་ལམ་ལོག་པར་འགྲོ་ཡ་གི་ཉེན་ཁ་ཡོ་རེད། བདུད་དང་སྡིག་གྲོགས་ཀྱིས་ཚུགས་ཀྱི་རེད་ད། ཆོས་དང་ཐག་རིང་རུ་རིང་རུ་ཕྱིན་ན་ད་དེ་ཆགས་པ་རེད།

ཨ་ཏོ་ཟེར། དཔེར་ན་སང་ཉིན་ཕ་གི་མི་སློབ་པའི་ཟུང་འཇུག་ཐོབ་མཁན་ཡིན་ན་དེ་རིང་དགེ་བའི་བཤེས་གཉེན་བསྟེན་དགོས་འདུག་བ་གསང་སྔགས་ཀྱི་སྐབས་ལ་ཡིན་ན་ཡང་བླ་མ་ལ་ཚོགས་ཕུལ་དགོས་འདུག་བ་བླ་མ་ཚོགས་འཁོར་བྱས་ནས་མི་སློབ་སང་ཉིན་པའི་སངས་རྒྱ་ཡ་ཡིན་ན་དེ་རིང་བཤེས་གཉེན་བསྟེན་དགོས་ཀྱི་ཡོད་རེད་ད་དེ་འདྲ་ཅིག་ཡིན་པ་ཡིན་ན་ང་ཚོས་ད་ཨ་ཅང་ཅང་རེ་བ་ད། སང་ཉིན་སངས་རྒྱས་ད་ཁས་མ་རེ་བ་ད། ད་དུང་ལོ་ག་ཚོད་འགོར་དགོས་ཡོད་ན་ཧ་གོ་ཡ་ཡོད་མ་རེ་བ་ད་དགེ་བའི་བཤེས་གཉེན་བསྟེན་དགོས་ད་གོ། སང་ཉིན་སངས་རྒྱས་དགོས་ཡོད་ན་དེ་རིང་དགེ་བའི་བཤེས་གཉེན་བསྟེན་དགོས་གསུངས་རེད། དེ་ཡིན་ཙང་དེ་ནི། ཨ་ནི། བྱས་ཙང་རྟོགས་པ་ཉམས་རྟོགས་དེ་ཚོ་མར་ཉམས་འགྲོ་གི་རེད། ཉམས་རྟོགས་རྟོགས་པ་དེ་ཚོ་མར་ཉམས་སོང་དུས། རེ་བ་ད་ཨ་ནི་ཕ་གི་ལོག་པའི་ཕྱོགས་དེ་ཕ་གི་ཉོན་མོངས་དེ་ཡར་ཅིག་འདོད་ཆགས་ཁོང་ཁྲོ་ང་རྒྱལ་ཟེར་རེ་བ་ད་དེ་ཚོའི་ཤུགས་ཆེ་རུ་ཆེ་རུ་ཆེ་རུ་ཕྱིན་ཨོ་དེ་རེད་ད་དགེ་བའི་བཤེས་གཉེན་མ་མ་བསྟེན་ན་ད་ད་གིན་ཞུས་པ་ནང་འདྲ་རེད་ངན་སོང་དུ་སྐྱེ་ཡག་མི་དགེ་བའི་ལས་ཀ་ད་དེ་ལ་གོམས་བསྡད་ཡོད་ཙང་ག་དུས་ཡིན་ན་མི་དགེ་བའི་ལས་འདྲ་པོ་བྱེད། ཆགས་སྡང་གི་སྐད་ཆ་འདྲ་པོ་ཤ་སྟག་བཤད། དགྲ་འདུལ་གཉེན་སྐྱོང་གི་སྐད་ཆ་འདྲ་པོ་ཤ།